ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུའི་ང་གའི་དོན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བདུན་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དང་པོའི་ཚེས་བཅུ་བདུན། རེས་གཟའ་ལྷག་པའི་ཉིན་གྱི་ལས་རིམ་ཁག་ངེད་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བྱ་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར་རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་རྡ་རམ་ས་ལའི་གྲོང་ཁྱེར་སྤྱི་ཁྱབ་གསར་པ་མཱ་ནི་ནུ་ཤར་མཱ་ལགས་དང་མཇལ་འཕྲད་གནང་སྟེ། ས་གནས་བོད་མིའི་བདེ་དོན་ཤོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། རྒྱ་གར་གྱི་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་འདི་ལོར་གནམ་གཤིས་ཇེ་དྲོ་དང་ཁ་བ་ཇེ་ཉུང་དུ་སོང་སྟེ། འཐུང་ཆུ་དང་ཞིང་ལས་ཀྱི་ཐོག་གི་དཀའ་ངལ་ཤུགས་ཆེན་འཕྲད་ཉེན་ཡོང་གི་ཡོད་པ་རེད། མཇུག་མཐར། བསམ་བློའི་དཔྱད་གཞི་ཞེས་པའི་ལེ་ཚན་ཞིག་དང་བཅས། དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང།
རྒྱ་ཆེ་བའི་གསན་མཁན་རྣམ་པ་ང་གི་ཐོན་ཟོན་དེ་རིང་གསར་འགྱུར་ཁག་བཤད་རྒྱུ་ནི། རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་རྡ་རམ་ས་ལའི་གྲོང་ཁྱེར་སྤྱི་ཁྱབ་གསར་པ་ནི་ནུ་ཤར་མ་ལགས་དང་མཇལ་ཏེ་ས་གནས་བོད་མིའི་བདེ་དོན་ཕྱིར་སྐུལ་ཞུས་ཡོད་པ་རེད་ལ། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་དུ་གནས་ཚུལ་བཀོད་དོན། སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན། རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས། རྡ་རམ་ས་ལའི་གྲོང་ཁྱེར་སྤྱི་ཁྱབ་གསར་བ་ནི་ནུ་ཤར་མ་ལགས་དང་མཇལ་འཕྲད་གནང་ཡོད་པ་རེད་ལ། མཇལ་མོལ་སྐབས་སུ་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས། ལྕམ་སྐུ་མཆོག་ཉེ་ལམ་གྲོང་ཁྱེར་སྤྱི་ཁྱབ་ཀྱི་འོས་བསྡུའི་ནང། རྒྱལ་ཁ་ཐོབ་པར་རྡ་རམ་ས་ལ་ས་གནས་བོད་མིའི་ཚབ་བྱས་ཏེ། འཚམས་འདྲི་དང་མཉམ་དུ། སྟོན་པའི་སྐུ་ཐང་དང་ཁ་བཏགས་ཕུལ་བ་དང། འབྱུང་འགྱུར་ལས་དོན་མཐའ་དག་ལམ་ལྷོང་ཡོང་བའི་སྨོན་འདུན་ཞུས་ཡོད་པ་རེད་ལ། ས་གནས་འགོ་འཛིན་ནས་གྲོང་ཁྱེར་སྤྱི་ཁྱབ་ཀྱི་ངོས་ནས་བཞུགས་སྒར་རྡ་རམ་ས་ལར་ཡར་རྒྱས་ལས་གཞི་ཅི་ཞིག་སྤེལ་ཡོད་པ་དང་ལྷག་པར་དུ་བོད་མིའི་བདེ་དོན་དང་འབྲེལ་བའི་གནད་དོན་ཐོག་ལ་ཐུགས་ཁུར་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་ཞུ་བར་གྲོང་ཁྱེར་སྤྱི་ཁྱབ་མཆོག་ནས་དེ་ལྟར་གང་ཐུབ་གནང་རྒྱུའི་ཞལ་བཞེས་བཟང་བོ་ཐོབ་པ་རེད། ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་བོད་རང་དབང་ཁང་པའི་འགན་འཛིན། རང་ལོ་ཞེ་བཞིར་སོན་པའི་བོད་ཀྱི་རིག་རྩལ་བ་ཆུང་པ་ཚེ་རིང་ལགས་རེས་གཟའ་ཉི་མའི་ཞོགས་པར་འདས་གྲོངས་སུ་ཕྱིན་ཡོད་པ་རེད།

དེང་རབས་བོད་ཀྱི་སྒྱུ་རྩལ་ལས་འགུལ་ནང་སྔ་མོ་ནས་མཉམ་ཞུགས་གནང་མྱོང་བ་སོགས་བྱས་མྱོང་ཡོད་པ་རེད་ལ། རྒྱ་གར་གྱི་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་ལོ་འདིར་གནམ་གཤིས་ཇེ་དྲོ་དང་ཁ་བ་ཇེ་ཉུང་དུ་སོང་སྟེ། འཐུང་ཆུ་དང་ཞིང་ལས་ཀྱི་ཐོག་ལ་དཀའ་ངལ་ཤུགས་ཆེན་འཕྲད་ཉེན་ཡོང་དགོས་པའི་སྐོར། ང་ཚོའི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། རྒྱ་གར་གྱི་བྱང་ཕྱོགས་ས་ཁུལ་སྤྱི་དང་ཁྱད་པར་ཧི་མ་ལ་ཡའི་རི་རྒྱུད་ཁག་ཏུ་དགུན་དུས་ཆར་བ་དང་ཁ་བ་འབབ་རྒྱུན་དེ། ནམ་རྒྱུན་ལས་བརྒྱ་ཆ་བདུན་ཅུ་ནས་བརྒྱ་ཆ་གྱ་ལྔ་གི་བར་རེ་ཇེ་ཉུང་དུ་སོང་བ་མ་ཟད། ས་ཁུལ་ཕལ་ཆེ་བར་ནམ་རྒྱུན་དགུན་དུས་ཁ་བ་ཤུགས་ཆེ་འབབ་ས་ཁག་ཏུའང་འདི་ལོར་ཁ་བ་གཏན་ནས་མ་བབ་པ་སོགས་རྒྱ་གར་གྱི་གསར་ལམ་ཁག་ཏུ་གནས་ཚུལ་ཐོན་བཞིན་པ་ལྟར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་འདི་ལོ་ཧི་མ་ལ་ཡའི་ས་ཁུལ་སྤྱི་དང་ཁྱད་པར་ཧི་མ་ཅལ་མངའ་སྡེ་གི་ནང། ཆར་བབ་བརྒྱ་ཆ་བཞི་བཅུ་འབབ་རྒྱུན་ཇེ་ཆུང་དུ་སོང་ཡོད་པར་བརྟེན། འདི་ལོར་ཧི་མ་ལ་ཡའི་ས་ཁུལ་དུ་ཞིང་ལས་ཀྱི་སྟོན་ཐོག་དང་འཐུང་ཆུ་གི་དཀའ་ངལ་ཆེན་པོ་འཕྲད་ཉེན་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་ནི་ད་ནི་ད་དགུན་ཁ་ན་ཆར་བ་ཏག་ཏག་མ་བབས་ན་ཨ་ནི་མི་མང་གིས་ད་ད་ནམ་རྒྱུན་དུ་ཞིང་པ་དམིགས་བསལ་གྱིས་ཧི་མ་ཅལ་གྱི། ཞིང་པ་ད་བརྒྱ་ཆ་བརྒྱད་ཅུ་སོགས་ཀྱིས་ཁོང་ཚོ་ཆུ་འདི་ལ་ཆར་བ་འདི་ལ་བརྟེན་འདུག་གདའ། ཨ་ནི། ད་ཆར་བ་འདི་ཏག་ཏག་མ་བབས་ན་ཁོ་རང་ཚོའི་སྟོན་ཐོག་འདི་ཚོ་ཏག་ཏག་མ་ཡོང་བའི་དཀའ་ངལ་ཅིག་འཕྲད་བྱས་འདི་མཉམ་དུ་ལ་ཨ་ནི་ཆུ་གི་དཀའ་ངལ་ཅིག་མ་འོངས་པར་འཕྲད་ཀྱི་ཉེན་ཁ་ཆེན་པོ་ཅིག་ཆགས་བསྡད་ཤག་ད་འདི་ཧི་མ་ལ་ཡའི་གི་རི་རྒྱུད་གཅིག་པུ་མིན་པར་ནི་ད་ལྟ་རྒྱ་གར་ཁྱོན་ཡོངས་ལ་ནི་ཆུ་གི་ཆར་བ་ཉུང་བ་བབས་པའི་དེ་འདྲའི་གི་དཀའ་ངལ་ཞིག་འཕྲད་དེ་འཕྲད་བཞིན་པ་ཅིག་རེད་ཤག། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་འཛམ་ལྷ་བསྟན་པ་རྒྱལ་མཚན་ལགས་ནས་ཁ་བ་མི་འབབ་པ་གི་རྒྱུ་རྐྱེན་ནི་སྤྱི་ཡོངས་ཀྱི་ཆ་ནས་གནམ་གཤིས་འགྱུར་ལྡོག་གི་རྐྱེན་དང། གཉིས་ནས་སྐབས་དུས་སུ་ཆར་སྤྲིན་དང་རླུང་གི་འགྲོ་སྟངས་ཀྱིས་ཡིན་པར། གནམ་གཤིས་ཉམས་ཞིབ་པ་ཚོས་ངོས་འཛིན་ཚོད་དཔག་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། འགྱུར་བ་གཉིས་ཡིན་ད་ཁོ་རྒྱུ་རྐྱེན་གཉིས་འདྲ་པོ་ཆགས་འདུག་ད་གཅིག་དེ་སྤྱི་ཡོངས་ཀྱི་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཡིན་པ་བཅས་གཞན་གཅིག་དེ་སྐབས་དུས་ཀྱི་རླུང་ཚུབ་འགྲོ་སྟངས་ཀྱི། ད་བར་སྣང་གི་རླུང་ཚུབ་ལ་ཁོ་རང་ཆར་སྤྲིན་ལབ་དགོས་ད་ག་རེ་ལབ་ན་འགྲིག་གི་འདུག་ཁོ་རང་འགྲོ་སྟངས་ཀྱི། ཁོ་རླུང་དེ་ལ་བརྟེན་ནས་སྤྲིན་པ་དེ་དེད་ཡོང་གི་ཡོད་རེད་བ།
རྒྱ་གར་ལ་དྭགས་ས་ཁུལ་དུ་ནམ་རྒྱུན་བོད་ཟླ་བཅུ་གཉིས་པ་གི་ནང་ཁ་བ་ཤུགས་ཆེ་འབབ་ཀྱི་ཡོད་ནའང། འདི་ལོར་ཁ་བ་མི་འབབ་པ་གི་སེམས་ཁྲལ་ཆེན་པོ་ཡོད་པས་སྔ་མོ་ནས་དར་བ་གི་ལམ་སྲོལ་བཞིན་ཞབས་རིམ་སྒྲུབ་ཀྱི་ཡོད་འདུག་ཅེས། ལ་དྭགས་དགེ་བཤེས་ཚེ་དབང་རྡོ་རྗེ་ལགས་ནས་འགྲེལ་བརྗོད་གནང་གི་འདུག། གངས་དུས་ཚོད་ལ་འབབ་གི་ཡོད་མ་རེད་བ། ལྷག་དོན་དུ་ཨ་ནི་ད་ལོ་ད་དཔེ་ཁོ་རང་ད་གངས་མ་བརྒྱབ་པའི་སེམས་ཁྲལ་རེད། དངོས་གནས་བྱས་ན་ད་བོད་ཟླ་བཅུ་གཉིས་ལབ་དུས་ཨང་ད་གངས་ཤུགས་ཆེ་རྒྱབ་དགོས་རྒྱུ་ཡོད་རེད་དེ་རྒྱབ་ཐུབ་ཡོད་མ་རེད་བ། ད་གཅིག་ལ་དྭགས་རང་གི་སྐྱོན་གཅིག་པོ་ད་མ་རེད་བ་ད་གཅིག་འཛམ་གླིང་སྤྱི་ལ་ཡ་ཨ་ནི་ད་གཅིག་འབྱུང་བའི་གོད་ཆག་ཆེན་པོ་ཞིག་ཆགས་ཡོང་གི་རེད་འདི་འདྲའི་རྐྱེན་བྱས་རེད་བ། ད་ཡིན་ན་ཡང་ད་ང་ཚོས་གིས་སྔ་མོ་ནས་འདུག་སྨྲ་ཅིག་ལམ་ལུགས་སྲོལ་ཡོད་པ་ནང་བཞིན་ཅིག་ཨ་ནི་ཅིག་ད་དེ་ཞབས་རིམ་དེ་ཚོ་སྒྲུབ་གི་ཡོད་རེད། ཡང་རྒྱ་གར་ཧི་མ་ཅལ་མངའ་སྡེའི་སྤི་ཏི་ས་གནས་སུའང་སྤྱི་ཟླ་དགུ་པ་དང་བཅུ་པ་ནས་ཁ་བ་ཤུགས་ཆེ་འབབ་ཀྱི་ཡོད་ནའང། ན་ནིང་ད་ལོ་ནས་ཁ་ཆར་དུས་སུ་མི་འབབ་པ་གི་དཀའ་ངལ་གྱིས། མི་ཕྱུགས་གཉིས་ཀ་དང་རི་སྐྱེས་སྲོག་ཆགས་དང་བཅས་པར་དཀའ་ངལ་ཡོང་གི་ཡོད་པ་མ་ཟད། སྤྱིར་བཏང་དགུན་དུས་སུ་ཡུལ་ལུང་འདིར་ཁ་བས་ཀླུབས་ཏེ་དཀར་པོར་གྱུར་འགྲོ་གི་ཡོད་མོད། འདི་ལོར་ཁ་བ་མེད་པར་སྐྱ་ཐེར་ཐེར་དུ་གྱུར་ཡོད་པ་སྤི་ཏི་ནས་གྲགས་པ་བསྟན་འཛིན་ལགས་ནས་ངོ་སྤྲོད་གནང་གི་འདུག། མདའ་ཡི་མིང་ས་ཧྲ་ནི་ར།

ཡང་འདི་ག་རླུང་འཕྲིན་ཁང་ལ་སིམ་ལར་རྟེན་གཞི་བྱས་པ་གི་གནམ་གཤིས་སྔོན་བརྡ་ལྷན་ཁང་གི་འགན་འཛིན Surendra Paul ལགས་ནས་རིང་མིན་ཁ་བ་འབབ་མིན་གྱི་སྐོར་ཡང་འགྲེལ་བརྗོད་གནང་དོན། ཧི་མ་ཅལ་མངའ་སྡེ་གི་ནང་ད་ལྟའི་ཆར་སྤྱི་ཟླ་དང་པོ་གི་ཚེས་པ་ཉེར་ལྔ་ནས་ཁ་བ་མི་འབབ་པ་གི་གནམ་གཤིས་གནས་ཚུལ་ཐོན་པ་དང། རིམ་པས་སྤྱི་ཚེས་ཉེར་བདུན་གྱི་རྗེས་ཁ་བ་ཅུང་ཟད་འབབ་སྲིད་པ་གི་སྔོན་དཔག་གནང་གི་ཡོད་པ་ངོ་སྤྲོད་གནང་གི་འདུག་ཅིང། གཞན་ཡང་རྒྱ་གར་ཀཱ་ཤི་མིར་གྱི་ས་གནས་སུ་ཁ་བ་མ་བབས་པ་གི་རྐྱེན་གྱིས་འཐུང་ཆུ་དང་ཞིང་ལས་ལ་དཀའ་ངལ་དང། ཡུལ་སྐོར་བ་ཇེ་ཉུང་དུ་སོང་ནས་དགུན་དུས་རྩེད་མོ་གི་རིགས་མངོན་གསལ་དོད་པོས་མེད་པར་གྱུར་བ་སོགས་ས་གནས་བོད་མི་ཧེ་ད་ཨབ་དུ་ལ་ལགས་ནས་འགྲེལ་བརྗོད་གནང་གི་འདུག།
གངས་དེ་མ་བཏང་ནི་མི་མང་ཁུལ་དུ་ཆམ་པ་བརྒྱབ་བྱེད་ཅིག་བྱེད་ཅིག་བྱེད་དུའང་གངས་བཏང་ནི་ཆམ་པ་གོ་ཏེ་ཡོང་དྲུག་གི་ད་ལོ་དག་རེད་དེ་སྲིད་ན་གངས་མ་བཏང་དེ་ནས་འདི་ལ་དྭགས་ཀྱི་ལམ་ཀ་དེ་ཟོ་ཇི་ལ་དང་དེ་ཚོ་ལ་གངས་མ་བཏང་ཙང་འདི་སབ་ཇི་དང་དེ་ཚོའི་ཡག་མ

ཟ་ཁང་ལ་སོགས་པ་དེ་ཚོ་ལ་ནི་ཁང་པ་མ་རག་པ་བྱས་དེ་འདྲའི་དཀའ་ངལ་དེ་འདྲ་ཡོད་རེད་ད་ད་ལོ་དེ་འདྲའི། གངས་དེ་མ་རྒྱག་ཙང་ནི། དེ། ཏེག་སི་དེ་འདྲའི་ག་རི་དེ་ཚོ་ལས་ཀ་མེད་མཁན་འདྲ་པོ་དང་ཧོ་ཏེལ་དེ་ནང་མི་སྡོད་མཁན་མེད་མཁན་འདྲ་པོ་དེ་འདྲའི་ཆགས་ཉུང་ཉུང་ཆགས། ནི་གངས་དེ་མེད་དུས་ཙམ་པ་ཚོ་དེ་ངེད་རའི་བསམ་བློ་ལ་དེ། དེ་ང་རང་ཚོའི་འཐུང་ཆུ་དེ་དཀའ་ངལ་ཆགས་ཀྱི་མེད་འགྲོ་བསམ་གྱི་འདུག་ཞོན།

རྒྱུན་ལྡན་གྱི་ཆར་པའི་འབབ་ཚད་བརྒྱ་ཆ་བདུན་ཅུ་ནས་བརྒྱད་ཅུ་ཇེ་ཉུང་དུ་སོང་བ་གི་རྐྱེན་གྱིས། གངས་ཤུད་རྩེ་སའི་ལྟེ་གནས་ཆེན་པོ་གུལ་མརྒ་ད་ལྟ་བར་སྒོ་མ་ཕྱེ་བ་གི་གནས་ཚུལ་ཆེན་པོ་ཐོན་པ་གི་མུར། ཧི་མ་ལ་ཡའི་ས་ཁུལ་ནས་བཞུར་བ་གི་ཆུ་བོ་ཁག་བཞུ་བཞིན་པ་གི་གངས་རི་དང་འཁྱགས་རོམ་ཆེ་ཁག་ལ་བརྟེན་ཡོད་པ་འགྲེལ་བརྗོད་གནང་གི་འདུག་ལ། ཡང་ལ་དྭགས་དཀར་དཀྱིལ་གྱི་གློག་བརྙན་བཟོ་སྐྲུན་པ་ཨབ་ཏེ་ཀར་ཧུ་སན་ལགས་ནས་ཀྱང། འདི་ལོའི་སྤྱི་ཟླ་དང་པོ་ནི་སྔར་མཐོང་ཐོས་མ་མྱོང་བ་གི་དྲོད་ཚད་མཐོན་པོ་སྟེ། ནམ་རྒྱུན་སྤྱི་ཟླ་དང་པོ་གི་ནང་རི་ཀླུང་འཁྱགས་པས་བསྡམས་ནས་རྩི་ཤིང་གི་རིགས་ཐམས་ཅད་སྐམ་ཡོད་ནའང། འདི་ལོའི་སྤྱི་ཟླ་དང་པོ་ནི་སྤྱི་ཟླ་གསུམ་པ་ལྟར་དྲོན་པོ་དང་སྔོ་དང་རྩི་ཤིང་མེ་ཏོག་གི་རིགས་སྐྱེས་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་གི་འདུག་རྒྱ་གར་དང་པ་ཀི་སི་ཐན་བལ་པོ་དང་འབྲུག་བོད་སོགས་ཀྱི་ས་ཁུལ་དུ་ཁྱབ་པ་གི་ཧི་མ་ལ་ཡའི་རི་རྒྱུད་འདི་ནི་གནའ་སྔ་མོ་ནས་ཁ་བ་ཤུགས་ཆེར་བབས་ཏེ་དབྱར་དགུན་མེད་པར་ཁ་བས་ཀླུབས་པ་གི་གངས་རི་ཧ་ཅང་མང་བ་གི་རི་རྒྱུད་ཟིག་ཡིན་པར་བརྟེན། ཧི་མ་ལ་ཡ་ནི་ལེགས་སྦྱར་གྱི་སྐད་དུ་མདོ་ལུང་མང་པོར་གསལ་བ་གི་གངས་ཅན་དང་རི་ཁ་བ་ཅན་ཟེར་བ་གི་དོན་ཡིན་པ་སོགས། མཁས་དབང་དགེ་འདུན་ཆོས་འཕེལ་གྱི་གཏམ་རྒྱུད་གསེར་ཐང་དུ་འཁོད་ཡོད་ཅིང། ཚན་རིག་པ་ཚོས་ཉམས་ཞིབ་ཀྱི་གྲུབ་དོན་ནང་འདས་པའི་ལོ་ཤས་ནས་ཧི་མ་ལ་ཡའི་རི་རྒྱུད་དུ་ནམ་རྒྱུན་ལས་དབྱར་ཁ་ཆར་པ་ཤུགས་ཆེན་འབབ་པ་དང། དགུན་དུས་ཁ་བ་རྒྱུན་ལྡན་ལྟར་མི་འབབ་པ་དང་ཚ་དྲོད་ཇེ་ཆེར་སོང་བ་སོགས་ཀྱིས་ཧི་མ་ལ་ཡའི་གངས་རི་ཕལ་ཆེར་བྲག་རི་ལ་འགྱུར་བ་དང་ས་རུད་དང་རྡོ་ཉིལ་བ། ཆུ་ལོག་དང་ཆར་ལོག་བཅས་རང་བྱུང་གི་འཇིགས་པ་ཇེ་ཆེར་འགྲོ་གི་འདུག་ཅེས་གསལ་སྟོན་གནང་ཡོད་པ་རེད།

བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་བཀོད་སྒྲིག་འོག་དེ་རིང་ཕྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་གཞིས་སྒར་རྡ་རམ་ས་ལ་རུ་བོད་མིའི་སྒྲིག་འཛུགས་ཀྱི་སྲི་ཞུ་ལས་བྱེད་ཁག་ཅིག་ལ་ཉིན་གསུམ་རིང་གི་གཞུང་འབྲེལ་སྐུ་མགྲོན་སྣེ་ཤན་ཞུ་ཕྱོགས་དང་འབྲེལ་བའི་ཟབ་སྦྱོང་ཞིག་འགོ་འཛུགས་གནང་ཡོད་པ་དང་འདི་ནི་འདས་པའི་ལོ་རྒྱུས་ཁྲོད་སྐུ་མགྲོན་སྣེ་ཤན་གྱི་ཟབ་སྦྱོང་ཐོག་མ་དེ་ཆགས་ཀྱི་ཡོད་འདུག། དེ་རིང་སྔ་དྲོ་ཟབ་སྦྱོང་དབུ་འབྱེད་སྐབས་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་གསུང་བཤད་གནང་སྐབས་ཟབ་སྦྱོང་འདི་ནི་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་སྐུ་མགྲོན་སྣེ་ཤན་ཞུ་ཕྱོགས་ཐད་དུས་དང་མཐུན་པའི་སྒོ་ནས་ལག་བསྟར་གང་ཡོད་ཚད་དང་ལྡན་པ་ཞིག་བཟོ་རྒྱུར་དམིགས་ནས་གོ་སྒྲིག་གནང་བ་ཞིག་ཡིན་པས་ཟབ་སྦྱོང་ལ་མཉམ་ཞུགས་གནང་མཁན་ལས་བྱེད་རྣམ་པས་སྣེ་ཤན་དང་འབྲེལ་བའི་གནང་སྟངས་གནང་ལུགས་ཁག་ལ་རྒྱུ་མཚན་དང་རྒྱབ་ལྗོངས་མཁྱེན་པའི་ཐོག་ནས་ལག་བསྟར་ཡོང་རྒྱུར་ཐུགས་སྣང་གནང་དགོས་སྐོར་གསུངས་ཡོད་པ་རེད། ཕྱིའི་རྒྱལ་ཁབ་ཁག་གི་གྲོས་ཚོགས་འཐུས་མིའི་སྐུ་ཚབ་དང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་འཛམ་གླིང་རྒྱལ་ཁབ་ཁག་གི་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་སྐུ་ཚབ་རྣམ་པ་བཅས་གཞིས་སྒར་རྡ་རམ་ས་ལར་ཆེད་ཕེབས་ཀྱིས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་ཁ་ཞུ་བ་དང་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་དང་སྤྱི་འཐུས་ལྷན་ཚོགས་གཙོ་བོར་གྱུར་པའི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཁག་ལ་འཚམས་གཟིགས་གནང་མཁན་རྒྱུན་མི་ཆད་པར་བྱུང་བཞིན་ཡོད་ཀྱང་ད་ཐེངས་ཀྱི་གཞུང་འབྲེལ་སྐུ་མགྲོན་སྣེ་ཤན་ཞུ་ཕྱོགས་ཀྱི་ཟབ་སྦྱོང་འདིས

ཟབ་སྦྱོང་གནང་གི་ཡོད་ཀྱི་རེད་ད་དེ་གས་དེ་རྒྱལ་སྤྱིའི་འགྲོ་ལུགས་དང་མཐུན་ལ་ཡང་བོད་མི་རིགས་ཀྱི་གོམས་གཤིས་དང་ཏག་ཏག་དགོས་དེ་འདྲ་ཡོང་གི་རེད་པ་དེ་འདྲའི་ཐོག་ལ་ཡང་ཏན་ཏན་ཟབ་སྦྱོང་གནང་གི་ཡོད་ཀྱི་རེད་བསམ་གི་ད་ནང་དོན་ཞིབ་ཕྲ་ངས་ཁས་ཞུ་ཡ་ཡོད་མ་རེད་དེ་དེ་གནང་བ་དེ་ཏན་ཏན་གྱི་ཕན་ཐོགས་ཡོང་གི་ཡོད་རེད་ལ་ལས་ཀ་འདི་གལ་ཆེན་པོ་ཞེ་པོ་ཅིག་རེད་དེ་འདྲ་ཡིན་དུས་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་སྲི་ཞུ་བའི་ཁྱོན་ཡོངས་ཀྱི་ཨ་ནི་བསམ་བློའི་གནས་ཚད་རེད། དེ་གས་དེ་མཐོ་རུ་བཏང་ཡག་ལ་ཡང་ཕན་ཐོགས་ཡོད་པ་ནང་ལྟར་ད་རེས་ཀྱི་ཟབ་སྦྱོང་དེའི་ཐོག་ནས་ཨ་ནི་ཏན་ཏན་གྱི་ཕན་ཐོགས་ཡོང་གི་རེད་བསམ་གི་ད་སྐུ་མགྲོན་སྣེ་ལེན་དེ་ཡག་པོ་མ་བྱུང་བ་ཡིན་ན་དང་པོ་རང་གི་སྐུ་མགྲོན་གྱི་བསམ་བློའི་ནང་གི་བག་ཆགས་དེ་ལ་ཡང་ཁྱད་པར་འགྲོ་གི་རེད་པ་དེ་ཡིན་དུས་དེས་ཏན་ཏན་གྱི་ཕན་ཐོགས་ཆེན་པོ་ཞིག་ཡོང་གི་རེད་བསམ་གི་འདུག། ད་ཐེངས་ཀྱི་ཟབ་སྦྱོང་དེའི་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་འཛིན་སྐྱོང་བཀའ་ཤག་ཁྱབ་ཁོངས་ཀྱི་ལྷན་ཁང་ཁག་གི་བཀའ་བློན་དང་དྲུང་ཆེ་རྣམ་པ། སྒེར་དྲུང་རྣམ་དང་སྣེ་ལེན་ཞབས་ཞུ་བ་དང་སྣེ་ཤན་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་གི་སྲི་ཞུའི་ལས་བྱེད་བཅུ་བདུན་ཙམ་མཉམ་ཞུགས་གནང་གི་ཡོད་འདུག་ལ་ཁོང་རྣམ་པར་གཞུང་འབྲེལ་སྐུ་ཚབ་སྣེ་ཤན་དང་འབྲེལ་བའི་ལས་དོན་ཐད་ཀྱི་རྒྱལ་སྤྱིའི་ཆེད་ལས་སྒྲིག་འཛུགས Protocol International ཞེས་པ་ནས་སྐུ་ཞབས Mark Verheul ལགས་དང། ལྕམ་སྐུ Maryse Larche Mele ལགས་རྣམ་གཉིས་ཀྱིས་གནད་ཡོད་མི་སྣ་དང་དཔོན་རིགས་སོགས་སྐུ་མགྲོན་གྱི་གོ་རིམ་འགྲོ་སྟངས་དང། མཛད་སྒོ་དང་ཚོགས་འདུ་སོགས་གོ་སྒྲིག་སྐབས་བཞུགས་གྲལ་གཙོ་བོར་གྱུར་པའི་བྱེད་སྒོ་གཙོ་བོ་ཁག་གཞུང་འབྲེལ་སྣེ་ཤན་དང་སྣེ་ལེན་ཞུ་ཕྱོགས། རྒྱལ་སྤྱིའི་སྒྲིག་སྲོལ་ལམ་ལུགས་བཅས་ངོ་སྤྲོད་གནང་གི་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་གནས་ཚུལ་ནང་བཀོད་འདུག། རྒྱ་ནག་གིས་རྒྱལ་སྤྱིའི་སྟེང་ཕྱི་འབྲེལ་སྲིད་ཇུས་ཁྲོད་བོད་མིའི་སྒྲིག་འཛུགས་དང་བོད་ཀྱི་གནད་དོན་ཐོག་ད་བར་རྒོལ་རྡུང་གཏོང་རྒྱུར་འབད་བརྩོན་བྱས་དང་བྱེད་མུས་ཡིན་པ་བཞིན་དེའི་ཐད་ལའང་ད་ཐེངས་ཀྱི་ཟབ་སྦྱོང་དེས་ཕན་ཐོགས་ཡོང་ངེས་ཡིན་སྐོར་ཀུན་དགའ་བཀྲ་ཤིས་ལགས་ཀྱིས་གསུངས་སོང། སྤྱི་བཏང་ད་ལྟའི་བཀའ་ཤག་གི་ལས་དོན་མང་པོ་ཡོད་པའི་ནང་ནས་གཅིག་དེ་ནི་བོད་མིའི་སྒྲིག་འཛུགས་ཀྱི་གཞུང་ཞབས་སྲི་ཞུ་བའི་ཨ་ནི་ནུས་པ་དེ་ཆེ་རུ་བཏང་ཡ་ལ་ཡ་ད་ཤུགས་སྐྱོན་གྱི་ཡོད་ཟེར་བྱས་དེ་སྔོན་ནས་ཁོང་སྲིད་སྐྱོང་གིས་ག་ས་ག་ལ་བཀའ་མོལ་གནང་ཡོད་རེད་ད་ད་རེས་དེའི་ནང་ནས་ཕྱག་ལས་མང་པོ་ཡོད་པའི་ནང་ནས་ད་ཕྱི་རྒྱལ་སྐུ་མགྲོན་ཞེ་པོ་ཅིག་ཕེབས་ཀྱི་ཡོད་རེད་པ་རྡ་རམ་ས་ལ་བོད་དོན་རྒྱབ་སྐྱོར་གནང་ཉེན་རེད་ད་ག་ནང་ལྟར་གྱི་གྲོས་ཚོགས་ཀྱི་འཐུས་མི་རེད་གཞུང་ཁག་གི་གནད་ཡོད་མི་སྣ་ཕེབས་ཡོང་དུས་ད་དེ་ག་ལ་ཡ་ནམ་རྒྱུན་ནས་ཕྱི་དྲིལ་ལས་ཁུངས་ཀྱི་སྡེ་ཚན་ནང་ལ་ཡ། སྣེ་ལེན་ཞུ་ཉེན་གྱི་སྡེ་ཚན་གཅིག་ཡོད་རེད་དེ་དང་ཨ་ནི་ལས་ཁུངས་སོ་སོར་ཕེབས་ཡོང་དུས་ད་གྲོང་ཁྱེར་རེད་བཀའ་བློན་རེད་དེ་འདྲ་གི་སྒེར་དྲུང་དེ་ཚོ་ཐད་ཀར་སྐུ་མགྲོན་དེ་འབྲེལ་བ་ཆགས་ཀྱི་ཡོད་དུས་ཨ་འདི་གས་དེ་ཐོག་ནས་ད་རེས་ཟབ་སྦྱོང་གནང་གི་ཡོད་པ་དང་ཨ་ནི་ཟབ་སྦྱོང་དེ་ཡང་འདི་འདྲའི་སྣེ་ལེན་ཞུ་ཉེན་ལ་ཡང་མཁས་པ་ཡིན་པས་ད་རྒྱལ་སྤྱིའི་ཅིག་སྣེ་ལེན་ཞུ་རྒྱུའི་འགྲོ་སྟངས་དེ་འདྲ་ལ་ཡང་མཁས་པ་ཡིན་པས་དེ་འདྲའི་གདན་འདྲེན་ཞུས་བྱས་གནང་དང་བ་དེ་ཡིན་དུས་དེ་ཏན་ཏན་གྱི་ཕན་ཐོགས་ཆེན་པོ་ཞིག་ཡོང་གི་རེད་བསམ་གྱི་འདུག་ག་རེད་ཟེར་ན་ད་འདི་གས་དེ་དང་པོ་རང་དེ་ཨ་ལས་སྣེ་ལེན་ཞུ་ཉེན་དེ་བག་ཆགས་ག་འདྲ་བཞག་མ་བཞག་ལ་ཡང་ཁྱད་པར་འགྲོ་གི་ཡོད་རེད་པ། དེ་ཡིན་དུས་ཨ་ནི་སྣེ་ལེན་ཞུ་ཉེན་གྱི་མི་ཚོས་ལས་ཀ་དེ་ཡག་པོ་བྱེད་ཐུབ་ན་ཨ་ནི་སྐུ་མགྲོན་རྣམ་པའི་བསམ་བློའི་ནང་ལ་ཡང་ཁྱད་པར་ཆེན་པོ་ཞིག་བཟོ་གི་རེད་པ་དེ་ཏན་ཏན་ཕན་ཐོགས་ཡོང་གི་རེད་བསམ་གྱི་འདུག། Protocol International ཞེས་པའི་རྒྱལ་སྤྱིའི་སྒྲིག་འཛུགས་དེས་ལོ་ངོ་བཅུ་ཕྲག་འགའི་རིང་འཛམ་གླིང་གི་མགོ་ཁྲིད་མི་སྣ་དང་ལས་འགུལ་རྩ་འཛུགས་གནང་མཁན་བཅས་དང་མཉམ་ལས་བྱས་ཡོད་འདུག་ལ། སྐུ་ཞབས Mark Verheul ལགས་ཀྱིས་ལོ་ངོ་ཉི་ཤུ་ལྷག་རིང་གི་ལས་གནས་ཀྱི་ལོ་རྒྱུས་ཁྲོད་དུ་གུས་བརྩི་དང་ཕྱི་འབྲེལ། བྱེད་སྒོ་དོ་དམ། དེ་བཞིན་ས་གནས་དང་རྒྱལ་ཁབ། རྒྱལ་སྤྱིའི་རིམ་པ་བཅས་ཀྱི་འཐབ་ཇུས་དྲ་བ་བཅས་ཀྱི་ཁྱབ་ཁོངས་སུ་གླིང་ཆེན་དྲུག་གི་ནང་ལས་དོན་བསྒྲུབས་མྱོང་ཡོད་འདུག་ཡང་ལྕམ་སྐུ Maryse Larché Mele ལགས་ནི་གོང་ཞུས་སྒྲིག་འཛུགས་དེའི

ཨེ་ཞི་ཡ་ཤར་ལྷོའི་རྒྱལ་ཁབ་སིང་ག་པོ་དང་ཧྥི་ལི་པིན་གྱིས་ཐའེ་ཝན་གྱི་སྲིད་འཛིན་གསར་པ་ལེ་ཆིན་ཏུའུ་ལགས་ལ་འཚམས་འདྲི་ཞུས་པའི་རྗེས་སུ་རྒྱ་ནག་གིས་ཧྥི་ལི་པིན་གཞུང་ཕྱོགས་ཀྱིས་ཐའེ་ཝན་གྱི་གནད་དོན་ཐད་ནས་རྒྱ་ནག་གཅིག་གི་ལྟ་ཚུལ་འཛིན་རྒྱུར་གཟབ་ནན་བྱ་དགོས་ཚུལ་བཤད་ཡོད་པར་མ་ཟད་ཧྥི་ལི་པིན་གྱི་གཞུང་ཚབ་པར་ཆེད་དུ་ཐུག་འཕྲད་བྱས་ཡོད་ཚུལ་བཤད་ཡོད་པ་རེད། རྒྱ་ནག་གི་ཕྱི་འབྲེལ་མགྲིན་ཚབ་པ། མའོ་ནིང་ཟེར་བས། རྒྱ་ནག་ཕྱོགས་ནས་སངྒ་པོ་ལ་འཕྲལ་དུ་སྐྱོན་བརྗོད་ནན་མོ་བྱས་ཡོད་པ་དང། སངྒ་པོའི་གཞུང་ཕྱོགས་ནས་ཐེངས་མང་ལ་ཐེ་ཝན་གྱི་གནད་དོན་ནི་རྒྱ་ནག་གི་གནད་དོན་གལ་ཆེན་ཞིག་ཡིན་སྟབས་སངྒ་པོའི་ཕྱོགས་ནས་རྒྱ་ནག་གཅིག་གི་ལམ་ལུགས་ལ་བརྩི་སྲུང་ནན་མོ་བྱ་དགོས་པ་དང། རྒྱ་ནག་དང་སངྒ་པོ་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་ལ་བསམ་བློ་གཏོང་དགོས་པའི་སྐོར་བཤད་ཡོད་ཚུལ་འཁོད་ཡོད་པ་རེད། ཡིན་ནའང་སངྒ་པོའི་ཕྱི་འབྲེལ་ལས་ཁུངས་ཀྱིས་རྒྱ་ནག་གི་རེ་འདོད་ལྟར་ཡིག་ཐོག་གི་ལན་འདེབས་བྱས་མེད་པའི་སྐོར་འཁོད་ཡོད་པ་རེད། ཐེ་ཝན་གྱི་སྲིད་འཛིན་གསར་པ་བདམས་ཐོན་བྱུང་བ་ནས་བཟུང། ཨ་རི་གཙོས་བྱས་པའི་དམངས་གཙོའི་རྒྱལ་ཁབ་ལྔ་བཅུ་ལྷག་གིས་འཚམས་འདྲི་དང་རྟེན་འབྲེལ་ཞུས་ཡོད་པ་རེད། མཱ་ཡ་མཱར་གྱི་གྱེན་ལོག་ཤོག་ཁག་གིས་རྒྱ་གར་དང་ས་མཚམས་སུ་ཁེལ་བའི་གྲོང་རྡལ་ཞིག་སྟངས་འཛིན་བྱས་ཡོད་ལུགས་བཤད་ཡོད་པ་རེད། རོ་ཊར་གསར་འགྱུར་ལས་ཁུངས་ཀྱི་གནས་ཚུལ་སྤེལ་བ་ལྟར་ན། སྤྱི་ཟླ་བཅུ་བའི་ནང་དུ་མཱ་ཡ་མཱར་ནང་དྲག་པོའི་གཞུང་ལ་འཐབ་རྒོལ་བྱེད་མཁན་མཱ་ཡ་མཱར་གྱི་གྱེན་ལོག་ཤོག་ཁག་གསུམ་ཡོད་པ་ནས་ཨར་ཀན་དམག་སྡེ་ཞེས་པ་དེས་རྒྱ་གར་དང་བྷང་ལ་དེ་ཤའི་ས་མཚམས་ཀྱི་ཉེ་འཁྲིས་སུ་ཆགས་པའི་མཡན་མར་གྱི་ཕ་ལེ་ཐི་བ་ཞེས་པའི་ས་ཁུལ་ཡོངས་སུ་སྟངས་འཛིན་བྱས་ཡོད་ཚུལ་བཤད་ཡོད་པ་རེད་ཁོ་ཚོས་ཐེ་ལི་གྷི་རམ་ཞེས་པར་གནས་ཚུལ་འཁོད་པའི་ནང་དུ་ཕ་ལེ་ཐི་བ་ཞེས་པའི་ས་ཁུལ་ཡོངས་སུ་གཞུང་དམག་གི་རྟེན་གཞི་གང་ཡང་མེད་པའི་སྐོར་འཁོད་ཡོད་འདུག་ལ། མཡན་མར་གཞུང་ཕྱོགས་ནས་གནས་ཚུལ་དེའི་སྐོར་ལ་ལན་འདེབས་གང་བྱས་མེད་པ་རེད། རྒྱ་གར་ཕྱོགས་ནས་རྒྱ་གར་དང་མཡན་མར། བྷང་ལ་དེ་ཤི་བཅས་ཀྱི་ས་མཚམས་ཀྱི་གནས་སྟངས་ལ་དོ་སྣང་ཆེན་པོ་བྱེད་ཀྱི་ཡོད་འདུག་ལ། ས་ཁུལ་དེ་ནི་རྒྱ་གར་གྱིས་ཨ་སྒོར་ཁྲི་ཕྲག་མང་བའི་འགྲོ་སོང་བཏང་ནས་རྒྱབ་སྐྱོར་བྱེད་བཞིན་པའི་འཕེལ་རྒྱས་ཀྱི་རྣམ་གྲངས་ཁོངས་ཀྱི་ས་ཁུལ་ཞིག་ཡིན་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད། དེ་རིང་གི་བསམ་བློའི་དཔྱད་གཞི་ཞེས་པའི་ལེ་ཚན་ནང་དུ་ཨ་མི་རི་ཀ་དང་ཐའེ་ཝན་གཙོས་བྱས་པའི་དམངས་གཙོའི་རྒྱལ་ཁབ་ཀྱི་རང་དབང་གི་འོས་འདེམས་དང་རྒྱ་དམར་དབུས་པའི་སྲིད་དབང་སྒེར་གཅོད་པའི་བྱས་ཉེས་སོགས་དང་འབྲེལ་ནས་སྲིད་ཁྲིམས་ཉམས་ཞིབ་པ་བཀའ་བཙུན་བླ་མ་སྐྱབས་ཀྱིས་རང་གི་དགོངས་ཚུལ་བཏོན་པ་ཞིག་ལ་གསན་རོགས་གནང།
ཐོག་མར་འདི་ན་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་གྱི་ནང་དམངས་གཙོ་རིང་ལུགས་དང་སྲིད་དབང་སྒེར་གཅོད་ཟེར་གོ་ནོ་འདི་གཉིས་ཀ་དང་འབྲེལ་ལས་དེ་དག་གི་དོན་དག་ཁ་ཤས་གི་སྒང་བསམ་ཚུལ་ཅིག་ཞུས་ན་བསམ་གོ་ཉེ་བའི་ཆར། ཐའེ་ཝན་གྱི་མི་དམངས་ཀྱིས་ཡིན་ན་མི་རེ་ངོ་རེ་ནས་འོས་འདེམས་ཡས་ཏེ་དང་སྲིད་དོན་ཚོགས་པ་གསུམ་གྱིས་འགྲན་བསྡུར་བྱས་ནས་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་གྱི་འོས་མི་གཙོ་གཞོན་གཉིས་ཀ་ལ་ཐའེ་ཝན་གྱི་སྲིད་འཛིན་སྐབས་བཅུ་དྲུག་པ་གྱི་འོས་ཤོག་དེ་ཐོབ་སོང་ཟིག་དེ་ཐོབ་ནོ་དེ་རྐྱེན་བྱས་ཏེ་དང་ཁ་སང་དེ་རིང་ཨ་རི་གྱི་སྲིད་འཛིན་ལ་སོགས་པས་འཛམ་གླིང་གི་སྟེང་གི་ཆབ་སྲིད་པ་དང། རྒྱལ་བ་རིན་པོ་ཆེ་དབུས་གྱུར་པའི་འཛམ་གླིང་གི་སྟེང་གི་ཆོས་ལུགས་པ་སྐད་གྲགས་ཅན་འདི་མོ་མང་ང་གིས་ཡིན་ན་ད་འཚམས་འདྲི་མང་ང་གནང་གོ་གི་དེ་ལྟར་དེ་མཚུངས་ཀྱི་རྒྱལ་སྤྱི་གི་སྟེང་གི་མི་དམངས་མང་ཚོགས་ཀྱི་ནང་ན་ར་དམངས་གཙོ་རིང་ལུགས་ཀྱི་བཟང་ཆ་ར་སྲིད་དབང་སྒེར་གཅོད་ཀྱི་ཞན་ཆ་དེ་དག་དེའི་སྐོར་ར་ཡང་གླེང་སློང་མང་ང་ཡེད་གོ་ནོ་གི་གནས་སྟངས་ཡོད་གི་ཁ་རྩང་དེ་རིང་གི་འཛམ་གླིང་གི་སྤྱི་འཁོར་ཕྱོགས་འདི་ག་བལྟས་སོང་ན་རྒྱ་ནག་དམར་ཤོག་ཚོགས་པ་གཙོ་བོ་བྱས་པའི་ཞི་ཅིན་ཕིང་གིས་འགོ་ཁྲིད་ནོ་གི་སྲིད་དབང་སྒེར་གཅོད་པ་ར་དེའི་གཞུག་ག་ཡིན་ན་ར་ཤི་ཡ་ར་བྱང་ཀོ་རི་ཡ་ལ་སོགས་པའི་འདི་མོ་དམར་ཤོག་གི་རྒྱལ་ཁབ་ཀྱི་དཔུང་སྒྲིག་ད་དང་དམངས་གཙོ་རིང་ལུགས་ཀྱི་ལམ་ལུགས་ལ་ཡིན་ན་ཕོག་ཐུག་གཏོང་གོ་ནོ་གི་གནས་སྟངས་དེ་མང་ང་ཡོང་གོ་གི་ད་ཡིན་ན་འཛམ་གླིང་སྤྱི་འཁོར་ཕྱོགས་གི་སྟེང་ནས་འདི་ག་བལྟས་སོང་ན་ཡིན་ན་ཁོ་ཟོ་ད་གཡོ་སྒྱུ་ཟིག་ར་དྲང་བདེན་མ་ཡིན་པ་ཟིག་ར་ནམ་ཡིན་ན་ར་འཚེ་བ་དང་འཇིགས་སྐུལ་དང་འབྲེལ་བའི་ལས་ཁོ་ན་གི་འགྱོ་གོ་ནོ་ར་ནམ་ཡིན་ན་ར་ཐུབ་ས་སྙོམ་ས་ཟིག་ག་བཙན་འཛུལ་དང་དམག་འཁྲུག་ར་འཇིགས་སྐུལ་དྲ་སྲིན་པོ་བཟོ་གོ་ནོ་གི་རྒྱུ་མཚན་གིས་འཛམ་གླིང་གི་སྟེང་གི་དྲང་བདེན་ན་དགའ་ནོ་མི་མང་ཞིག་ཡིན་ན་དེ་ལ་རྒྱབ་སྐྱོར་ཆེན་པོ་ཡེད་གི་མེད་ནོ་གི་གནས་སྟངས་དེ་ཧ་ཅང་གི་གསལ་བོ་ཡོད་གི་ད་ཨ་རི་གིས་འགོ་ཁྲིད་པའི་ནུབ་ཕྱོགས་གི་རྒྱལ་ཁབ་མང་ང་ཡོད་གི་མོ་ལྷག་པར་དུ་ད་ད་ཐེངས་གི་ཐའེ་ཝན་གི་མི་མང་ནང་ནས་སྲིད་དོན་ཚོགས་པ་གསུམ་གིས་ཡིན་ན་སོ་སོ་གི་ངོ་ནས་དྲང་གནས་གི་ལྟ་བ་དང་ཐའེ་ཝན་ཟེར་གོ་ནོ་རྒྱལ་ཁབ་འདི་མ་འོངས་པ་ན་འཛིན་སྐྱོང་ཆི་གེ་ཡེད་རྒྱུ་དེ་ལ་སོགས་པའི་སྐོར་ར་ཡིན་ན་བགྲོ་གླེང་དང་བསམ་ཚུལ་ཤུགས་ཆེན་པོ་གཏོང་འདུག་བརྒྱུད་རིམ་གྱི་ནང་ནས་ཡིན་ན་འཛམ་གླིང་གི་སྟེང་གི་དམངས་གཙོ་གི་ལམ་ཁར་འགྲོ་ཐུབ་ཀྱི་མེད་ནོ་གི་རྒྱལ་ཁབ་མི་ཉུང་བ་ཟིག་ག་ཤན་ཤུགས་ཆེན་པོ་ཐོབ་ཡོད་རེད་བསམ་གི་ལྷག་པར་དུ་ད་རྒྱ་ནག་གི་འཛམ་གླིང་གི་དྲ་རྒྱ་བཀག་ཡོད་ན་ཡང་མི་མང་པོ་ཟིག་གི་ད་ཐེངས་ཡིན་ན་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་འོས་མི་ལ་ཐོབ་ན་ཧྲ་གི་མ་འོངས་པ་ན་རྒྱ་ནག་ནས་ར་དམངས་གཙོ་གི་ལམ་ཁར་འཇུག་དགོས་གི་ཟེར་ནས་རེ་བ་རྒྱག་གི་འདུག་ནོ་ཡང་ཧ་ཅང་གི་མང་པོ་ཡོད་ས་རེད། དེ་དང་དེ་ལ་སོགས་པ་འདི་ག་བལྟས་སོང་ན་ནམ་ཡིན་ན་འཛམ་གླིང་གི་སྟེང་ནས་སྲིད་དབང་སྒེར་གཅོད་མི་གསོད་ཁྲག་སྦྱོར་མི་མང་ང་དྲང་བདེན་མེད་རང་དབང་མེད་འདྲ་མཉམ་མེད་ནམ་ཡིན་ན་མི་མང་དེ་ཡིན་ན་གཞུང་གི་བྲན་གཡོག་ཁོ་ན་བྱེད་བཞིན་པའི་རྒྱ་ནག་ལྟ་བུ་མུ་མཐུད་ནས་འགྲོ་རྒྱུ་ན་མ་འོངས་པ་ན་རྒྱལ་སྤྱི་གི་སྟེང་ནས་ར་ཁོ་གི་ནག་ཉེས་མང་པོ་བསགས་ནོ་ཉེར་ལེན་འདི་ལ་རྐྱེན་བྱས་དེ་དང་མ་འོངས་པ་ན་སྲིད་དབང་སྒེར་གཅོད་པ་ཞི་ཅིན་ཕིན་ལྟ་བུ་དང། མའོ་ཙེ་ཏུང་ལྟ་བུ་ལ་ཡིན་ན་རྒྱལ་སྤྱིའི་ནག་ཉེས་ཁྲིམས་ཁང་ལ་སོགས་པ་དེ་ཡིན་ན་ཁྲིམས་ཀྱི་བདའ་འདེད་ཡེ་ནས་ཁྲིམས་ཐག་གཅོད་སྲིད་པ་ཅིག་རེད།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བསམ་བློའི་དཔྱད་གཞིའི་ལེ་ཚན་དེ་ཡིན། མུ་མཐུད་ནས་དེ་རིང་གི་ལེ་ཚན་འདིར་གསན་རོགས་ཞུ། རྒྱ་ནག་གི་དམར་པོ་གི་གཞུང་དེ་ནམ་ཡིན་ན་དཀར་པོ་ཡིན་ན་ནག་པོ་རེད་ཟེར་རྒྱུ་ནག་པོ་ཡིན་ན་དཀར་པོ་རེད་ཟེར་རྒྱུ་ཡིན་པ་མིན་པར་གཏོང་བ་དང་མིན་པ་ཡིན་པར་སྒྲུབ་པ་གི་ཆབ་སྲིད་ཀྱི་གཡོ་སྒྱུ་ཁྲམ་གསུམ་ཚང་ནོ་གི་རྒྱུ་མཚན་གྱིས་ད་ལྟ་བར་དུ་འཛམ་གླིང་གི་སྟེང་ལ་སོང་བའི་སྐྱག་རྫུན་བཤད་ལས་ལོ་བདུན་ཅུ་ཟིག་ག་ཡིན་ན་ཁུངས་སྐྱེལ་བཏང་ནི་རེད་ད་ཐེངས་ཡང་སྤྱི་ཟླ་དང་པོ་གི་ཚེས་བཅུ་བཞི་གི་ཉིན་མ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཟེར་གོ་ནོ་དེ་ཡིན་ན་ཐའེ་ཝན་གྱི་སྲིད་འཛིན་འོས་འདེམས་ཡེ་ནོ་གི་གྲུབ་འབྲས་ཆི་ཟིག་ཡིན་ན་ར་དེ་ཡིན་ན་འཛམ་གླིང་གི་སྟེང་ན་རྒྱ་ནག་རྒྱལ་ཁབ་གཅིག་ཡིན་ནོ་ལ་འགྱུར་བ་རྩ་བ་ཉིད་ནས་འགྲོ་གི་མ་རེད། ཐའེ་ཝན་ནམ་ཡིན་ན་ར་རྒྱལ་ཁབ་གཅིག་ག་ངོས་ལེན་སུ་གཅིག་གིས་ར་བྱས་ཡོད་ནི་མ་རེད། ཐའེ་ཝན་གི་སྒེར་ཚུགས་ཡེ་རྒྱུ་ཟེར་གོ་ནོ་གི་ཁ་བྲལ་རང་ལུགས་པ་གི་ཕྱོགས་འདི་ཡིན་ན། ལོ་རྒྱུས་དང་ཁྲིམས་གི་ལ་ཀ་ནས་ཆད་པ་ངེས་པར་དུ་ཕོག་གི་རེད་ཟེར་ནས་ཁོས་སྐད་ཆ་དེ་མོ་ཟིག་བཤད་འདུག་ལྷག་པར་དུ་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་དབང་བཟུང་བ་ནས་ད་ལྟ་བར་དུ་ཐའེ་ཝན་གྱི་ནང་ནས་དྲང་བདེན་མ་ཡིན་པ་དང་ཡང་ན་མི་མང་གི་འོས་ལངས་ཡེ་ནོ་སྐད་ཆ་མ་ཉན་ན་བསྡད་དང་དྲག་གནོན་ཡེ་ནས་མི་མང་སྟོང་ཕྲག་མང་བ་བསད་བཏང་ནོ་གི་ལོ་རྒྱུས་ཡིན་ན་རྩ་བ་ཉིད་ནས་གོ་རྒྱུ་མེད་གི་ཐ་ན་ཡིན་ན་གོ་མིན་ཏང་གི་མ་ཡིན་ཅིའུ་གི་རྗེས་ནས་བུད་ལས་གོ་མིན་ཏང་གི་མི་གསོད་ཁྲག་སྦྱོར་གི་ལས་སྤེལ་བཏང་ནོ་ཡིན་ན་གོ་རྒྱུ་མེད་གི་མོ་དེའི་རྒྱུ་མཚན་དེ་ལ་བརྟེན་ནས་བསྡད་དང་ཐའེ་ཝན་ཡིན་ན་དོན་དངོས་གི་ལ་ཀས་བཤད་ལས་སོང་ད་ལྟ་བར་དུ་ད། དངོས་གནས་དྲང་གནས་ཀྱི་རང་དབང་རང་བཙན་གྱི་རྒྱལ་ཁབ་ཅིག་རེད་མོད། དཔལ་འབྱོར་གྱི་ལ་ཀས་རང་སྐྱ་འཕེར་བ་རེད། དམག་དོན་གྱི་ལ་ཀས་རང་སྐྱ་འཕེར་བ་རེད། ཚན་རིག་གི་ལ་ཀས་རང་སྐྱ་འཕེར་བ་རེད། ཁྲིམས་ལུགས་ཀྱི་ལ་ཀས་རང་སྐྱ་འཕེར་བ་རེད། ནོར་སྲིད་ཀྱི་ལ་ཀས་རང་སྐྱ་འཕེར་བ་རེད། དེ་སྤྲོ་སློབ་གསོ་གྱི་ལ་ཀས་རང་སྐྱ་འཕེར་བ་རེད། ལྷག་པར་དུ་སྲིད་འཛིན་ཚའེ་ཡིན་ཝེན་གྱི་སྲིད་དབང་བཟུང་ནོ་གི་ལོ་བརྒྱད་ཀྱི་རིང་ང་ཡིན་ན་ཐའེ་ཝན་ཟེར་གོ་ནོ་འདི་ཡིན་ན་འཛམ་གླིང་གི་སྡིངས་ཆ་གྱི་ལྔ་སྐྱ་བཏང་ཟིན་མོད་འཛམ་གླིང་གི་སྡིངས་ཆ་གྱི་ལྔ་སྐྱ་བོ་ནི་མི་ཚད་ཡིན་ན་ཐའེ་ཝན་གྱི་དཔལ་འབྱོར་ཧ་ལས་པའི་ཤུགས་ཆེན་པོ་སོང་ཡོད་གི་ཐའེ་ཝན་གྱི་ཚན་རིག་ཧ་ལས་པའི་ཡར་རྒྱས་སོང་ཡོད་གི་ཐའེ་ཝན་གྱི་མཁའ་མཚོ་སྐམ་གསུམ་གྱི་དམག་དོན་གྱི་སྦྱོང་བརྡར་ལ་སོགས་པའང་ཧ་ལས་པའི་ཡར་རྒྱས་སོང་ནས་མི་ཚད་ཨ་རི་གཙོ་བོ་བྱས་པའི་ཡོ་རོབ་མཐུན་ཚོགས་ལ་སོགས་པའི་འཛམ་གླིང་གི་དཔལ་འབྱོར་ཧ་ཅང་གི་ཡར་རྒྱས་ཆེ་བོ་ནོ་རྒྱལ་ཁབ་མང་ང་ཟིག་རང་བཞིན་གྱི་འབྲེལ་བ་ཆགས་བསྡད་བཏང་དངོས་སུ་ཕྱི་འབྲེལ་མེད་ན་ཡང། རྒྱ་ནག་ཕྱི་འབྲེལ་ཡོད་ནོ་བལྟས་ན་ར་ཐའེ་ཝན་གི་ཕྱི་འབྲེལ་བལྟས་ན་མྱིང་གི་ལ་ཀའི་མེད་ན་ར་དོན་གཅིག་གི་ལ་ཀའི་ན་རྒྱ་ནག་བལྟས་ན་ཧྲ་ནོ་དེ་མོ་གི་ལོག་གོ་གི་མོ་འདིས་ཆི་ཟིག་མཚོན་ཐུབ་གོ་གི་ཟེར་བཏང་ན་རང་དབང་དང་དམངས་གཙོ་དྲང་བདེན་མི་མང་གི་རེ་བ་ལྟར་ར་གཞུང་བཟུང་གི་སོང་ན་ཡིན་ན་མ་འོངས་པ་ན་རྒྱལ་ཁབ་དེ་མདུན་ལམ་ཆེན་པོ་ཟིག་ཡོད་ནོ་ཧ་ཅང་གི་གསལ་བོ་སྟོན་གོ་གི་ལྷག་པར་དུ་ཉེ་བའི་ལོ་བདུན་བརྒྱད་ཟིག་གི་རིང་ང་ཡིན་ན་ཐའེ་ཝན་གི་ཆེས་ཕུལ་དུ་བྱུང་བ་གི་ཚན་རིག་གི་ཕྱོགས་ནས་ཡིན་ན།

འཛམ་གླིང་གི་སྔོན་ཐོན་དང་སྟོབས་ཆེན་གྱི་རྒྱལ་ཁབ་ཀྱི་གྲས་ཟིག་འགྲོ་གོ་ནོ་མ་གཏོགས་རྒྱལ་ཁབ་སྐྱོ་བོ་དེ་མོ་ཟིག་རྩ་བ་ཉིད་ནས་འགྲོ་གི་མེད་གི་མོ་ད་ལོ་ཁ་ཤས་ཀྱི་ནང་ཐའེ་ཝན་དང་ཕྱི་འབྲེལ་ཡོད་ནོ་གི་གླིང་ཕྲན་ཆུང་ཆུང་གི་སྒང་ན་ཡོད་ནོ་རྒྱལ་ཁབ་དེ་མོ་ཡིན་ན་ཕྱི་འབྲེལ་མེད་ནོ་གི་སྟོན་གོ་གི་ར་ཨ་རི་གི་འབྲེལ་བ་ཡར་རྒྱས་སོང་ནོ་དེ་ཧྲ་གི་མ་གཏོགས་ཐའེ་ཝན་གྱི་རྒྱལ་ཁབ་ཆུང་ཆུང་ཆ་ཟིག་གི་འབྲེལ་བ་བྱས་བསྡད་ནོ་ཐའེ་ཝན་རང་གི་ངོས་ནས་ད་མྱིང་གི་ལ་ཀའི་ཕྱི་འབྲེལ་གྱི་འབྲེལ་བ་ཡོད་ནོ་མ་གཏོགས་དཔལ་འབྱོར་གྱི་ལ་ཀའི་ཐའེ་ཝན་ན་ཁེ་ཕན་ཆེན་པོ་ཟིག་མེད་གི་མོ་ཨ་རི་གི་འབྲེལ་བ་ར་ཡོ་རོབ་མཐུན་ཚོགས་ཀྱི་འབྲེལ་བ་ཤུགས་ཆེན་པོ་སོང་ན་ཐའེ་ཝན་གྱི་དཔལ་འབྱོར་ཧ་ལས་པའི་ཡར་རྒྱས་ཆེན་པོ་ཆེན་པོ་འགྲོ། ལོ་གསུམ་གྱི་རིང་ང Covid nineteen ཏོག་དབྱིབས་ནད་དུག་བྱུང་ནོ་གི་རིང་འདི་ར་འཛམ་གླིང་གི་མིག་དཔེ་ལྟ་དགོས་ས་དེ་མོ་ཟིག་ཡིན་ན་ཐའེ་ཝན་ཆགས་སོང་ཟིག་མོ་དེ་མོ་ཟིག་ཡིན་ན་ར་རྒྱ་ནག་དམར་ཤོག་ཚོགས་པ་གི་གཞུང་འདི་ཐའེ་ཝན་ཡིན་ན་ནམ་ཡིན་ན་རྒྱལ་ཁབ་ཟིག་མ་རེད་ཟེར་ནས་འཛམ་གླིང་སྟེང་ང་ད་ངོ་ཚ་དང་ཡ་ང་སྤུ་ཙམ་མེད་པ་སྒོ་ནས་ཡིན་ན་སྐྱག་རྫུན་འདི་སྐད་བཤད་ཐུབ་ཀྱི་མོ་འདི་ཚང་མ་ཆི་རེད་ཟེར་ན་རྒྱ་ནག་གུང་ཁྲན་ཏང་གི་ད་ལྟ་བར་འཛམ་གླིང་མི་དམངས་སྐྱག་རྫུན་བཤད་ལས་ད

སྟོབས་ཆེན་གྱི་རྒྱལ་ཁབ་གཅིག་ར་འགྲོ་གི་མེད་གི་མོ། རྒྱ་ནག་དམར་ཤོག་ཚོགས་པ་གི་ད་ལྟ་བར་དུ་རྒྱ་ནག་མི་དམངས་དུང་ཕྱུར་བཅུ་བཞི་ལ་དྲག་གནོན་བྱས་ནས་འཛམ་གླིང་ལ་སྐྱག་རྫུན་བཤད་ལས་ལྷག་པར་དུ་བོད་ལ་སོགས་གྲངས་ཉུང་མི་རིགས་ཚང་མ་ཡིན་ན་རྩ་མེད་བཟོ་རྒྱུ་གི་འཆར་གཞི་གཏོང་གོ་ནོ་ར་བོད་ཡིག་བོད་སྐད་ལ་སོགས་པ་གི་གྲངས་ཉུང་མི་རིགས་ཀྱི་སྐད་དང་ཡི་གེ་ཚང་མ་མེད་བ་བཟོ་རྒྱུ་བྱེད་གོ་ནོ་ནག་ཉེས་འདི་ཚང་མ་ཡིན་ན་ཁ་སང་དེ་རིང་འཛམ་གླིང་གི་སྟེང་ན་རིམ་པ་བཞིན་དུ་གསལ་གསལ་ལས་སོང་ནས་ད་ལྷང་བུད་གོ་ནོ་གི་དོན་དག་ཏུ་བྱེད་ས་ར་ཁོ་གི་གཡོ་སྒྱུ་དེ་ཡིན་ན་ད་ལྷང་བུད་གོ་ནོའི་རྒྱུ་མཚན་གི་མ་འོངས་པ་ན་འཛམ་གླིང་གི་སྟེང་གི་དངོས་གནས་དྲང་ནས་གི་དྲང་བདེན་གི་སྒོ་ནས་ལོ་རྒྱུས་སྟེང་གི་ཡིན་ན་འདྲ་གི་ཁྲིམས་ལུགས་གི་ལ་ཀའི་ཆད་པ་ཟིག་ཕོག་དགོས་ན་སུ་ཕོག་དགོས་གི་ཟེར་ན་དམར་ཤོག་ཚོགས་པ་གི་དབང་འཛིན་གོ་ནོ་གི་རྒྱ་ནག་གི་གཞུང་དེར་ཕོག་དགོས་ནོ་མ་གཏོགས་གི་དངོས་གནས་དྲང་ནས་མི་མང་ང་རང་དབང་ཆ་ཚང་ཡོད་ས་གི་ཐའེ་ཝན་གི་ཕྱོགས་ཡིན་ན་ཕོག་མི་སྲིད་པ་ཅིག་ར་རེད་ཕོག་མི་འོས་པ་ཅིག་རེད་དེ་ཡིན་ན་བཤད་འདོད་བྱུང་ད་དེ་རིང་བཤད་མཚམས་འདི་ནས་འཇོག་རྒྱུ་ཡིན་ད་བདེ་མོ་བྱོས། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་སྐལ་ཐོ་དང། རྩོམ་སྒྲིག་འགན་འཁུར་བ་དོན་གྲུབ་རྣམ་རྒྱལ་ལགས་ཡིན།